དེ་ནས་ཁྱེད་རང་ཨོ་སི་ཁྲུ་ལི་ཤི་ཡ་ཐོ་ཁོངས་ནས་བོད་མི་མང་སྤྱི་འཐུས་ཀྱི་འོས་མིར་ལངས་དགོས་ཡ་གི་རྒྱུ་མཚན་དང་ཨ་ནི་དམིགས་ཡུལ་སྐོར་ལ་ཡ་འགྲེལ་བཤད་ཅིག་གནང་རོགས་ཞུ།
ལགས་རེད་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡས་ཡིན་ཨ་ནི་ད་ང་བོད་མི་མང་སྤྱི་འཐུས་ལ་ཡ་ཨོ་སི་ཁྲུ་ལི་ཤི་ཡ་དང་ཤར་ཨེ་ཤི་ཡའི་ཐོ་ཁོངས་ནས་ལངས་དགོས་ཡ་གི་རྒྱུ་མཚན་གཙོ་བོ་འདྲ་བོ་འདི་གཅིག་གི་ང་ཚོ་མང་གཙོའི་གི་འགྲོ་སྟངས་འགྲོ་ལུགས་འདི་ནང་ལོགས་ལ་གོ་བསྡུར་དང་བགྲོ་གླེང། དེ་གཉིས་གཉིས་ཡག་པོ་ཡོང་ཡག་གཙོ་བོ་འདྲ་བོ་གཅིག་གི་ཆེད་དུ་ཡིན་ད་གཙོ་བོ་ང་ཚོ་མང་གཙོའི་གི་ནི་ལམ་ལ་འགྲོ་གི་ཡོད་རེད་ཆབ་སྲིད་ཚོགས་པ་མེད་པའི་མང་གཙོའི་ལམ་ལ་འགྲོ་དགོས་དུས་ཙམ་པ། ཡང་ན་མི་མང་སོ་སོས་གི་བསམ་བློ་བཏང་ནས་མི་གཅིག་ལ་འོས་ཤོག་བླུག་དགོས་གི་ཡོད་རེད་ཡང་ན་འོས་ཤོག་ལངས་མཁན་གཅིག་གི་སོ་སོའི་དམིགས་ཡུལ་དེ་འདྲས་ཅིག་ཡིན་ལངས་དགོས་ཡའི་རྒྱུ་མཚན་དེ་འདྲས་ཅིག་ཡོད་ཟེར་ཏེ་བཤད་ནས་ལངས་དགོས་གི་ཡོད་པ་ཡིན་དུས་ཙམ་པ་ལ་ཡ་ཨ་ནི

འཆར་གཞི་དེ་འདྲའི་ག་རེ་འདྲ་བོ་ཞིག་ཡོད་དགོངས་བས་ན། ལགས་རེད་ད་ངེད་ཀྱི་འབོད་ཚིག་དང་པོ་དེ་གཅིག་སྒྲིལ་རེད་ད་གཅིག་སྒྲིལ་དེ་གལ་ཆེ་ཤོས་མཐོང་གི་ཡོད་རེད་གང་ལགས་ཟེར་ན་ང་ཚོ་ད་ལྟ་དབུས་བོད་མིའི་སྒྲིག་འཛུགས་དེ་འཐབ་རྩོད་ཀྱི་སྒྲིག་འཛུགས་ཅིག་རེད་ཨ་ནི། ད་ལས་འགུལ་སྤེལ་བསྡད་མཁན་དང་འཐབ་རྩོད་བྱས་བསྡད་མཁན་གྱི་ཚོགས་པ་མང་པོ་ཡོད་རེད་དེ་ལ་འདི་གའི་ནང་ནས་གལ་ཆེ་ཤོས་དེ་དབུས་བོད་མིའི་སྒྲིག་འཛུགས་ཡིན་པ་དེ་ད་ག་སུ་རེད་དོན་མི་གསལ་བ་འདྲ་བོ་ཞིག་ཡིན་དུས་ཙམ་པ་ལ་ཡ། འདི་གི་ཨ་ནི་འཐབ་རྩོད་ཁ་ཕྱོགས་འདི་གི་བར་ལ་ཡང་ང་ཚོ་ཚང་མ་ལ་བོད་པ་ད་ཕྱི་ནང་གཉིས་ཀ་གཅིག་སྒྲིལ་གྱི་ནུས་པ་བཏོན་ཐུབ་ཡག་དེ་གལ་ཆེན་པོ་རེད་ད་ཨོ་སི་ཀྲི་ལི་ཤའི་ནང་ལོགས་ལ་ཡིན་ཟེར་ན་ང་ཚོ་ད་ལྟ་མི་གི་བསམ་བློ་བཏང་སྟངས་མ་འདྲ་ཡོད་པ་ད་མི་གི་ལངས་ཕྱོགས་ཀྱི་ཐོག་ནས་བསམ་བློ་བཏང་སྟངས་མ་འདྲ་ཡོད་པ་ད་མི་སོ་སོའི་ས་ཆ་སྐྱེ་སྟངས་སྐྱེ་ལུགས་ཀྱི་ཐོག་ནས་ཅིག་ཆོལ་ཁ་དང་ད་ཅིག་གི་ལུང་ཚན་དང་དེ་འདྲས་ཀྱི་བསམ་བློ་མང་པོ་ཅིག་གི་ཐོག་ནས་ང་ཚོ་གཅིག་སྒྲིལ་གྱི་ནུས་པ་ག་ལ་གང་འཚམ་ཅིག་ཁ་ཐོར་འགྲོ་གི་ཡོད་དུས་ཙམ་པ་ལ་ཡང་ནི་ང་ཚོ་ལུང་ཚན་དབྱེ་བ་མེད་པ་ཆོལ་ཁའི་དབྱེ་བ་མེད་པ་ཆོས་ལུགས་ཀྱི་དབྱེ་བ་མེད་པ་ཞིག་ང་ཚོ་བོད་ཀྱི་འཐབ་རྩོད་དང་འབྲེལ་བའི་ཐོག་ནས་ཀི་རིག་ལེ་ཡོད་དུས་ཙམ་པ་དེ་ཡིན་དུས་ཙམ་པ་ལ་ད་ག་གིའི་ཆ་ནས་ང་ཚོ་ནི་གཅིག་གཅིག་གི་ནུས་པ་དེ་བརླག་གི་འདུག་གས་འདི་ཉམས་ཞིབ་བྱེད་པའི་ཐོག་ནས་ནི་གཅིག་སྒྲིལ་གྱི་ནུས་པ་སྟོན་ཐུབ་སའི་ལམ་ཁ་ཞིག་ག་ནས་རག་གི་འདུག་གས་དེ་འདྲའི་བསམ་བློ་བཏང་ཆེད་ལ་ཡང་ནི་ད་ཨོ་སི་ཏྲེ་ལི་ཤའི་ནང་ལོགས་ལ་ས་གནས་ག་ག་བ་ལ་ཡང་ནི་ང་ཚོ་གཅིག་སྒྲིལ་གྱི་ནུས་པ་དེ་ཁ་ཐོར་བསྡད་ཡོད་པ་ཡིན་ན་དེ་ལ་ཡང་ནི། དམིགས་བསལ་གྱི་དོ་སྣང་བྱེད་པའི་ཐོག་ནས་ཨ་ནེ་ང་ཚོ་ལས་འགུལ་རིགས་དང་འཐབ་རྩོད་སྒང་ལ་ཡང་གཅིག་སྒྲིལ་གྱི་ནུས་པ་སྤུངས་ཐུབ་པ་བྱེད་དགོས་ཡ་དེ་གལ་ཆེན་པོ་རེད་འདི་འདྲའི་གི་ད་ལྟ་འཆར་གཞི་དང་བསམ་བློ་མང་པོ་ཞིག་ཡོད་ད་ཡིན་ན་འདི་ནང་ཚང་མ་ཞུས་བསྡད་པ་ཡིན་ན་ཕལ་ཆེར་རིང་དྲགས་ཀྱི་རེད་བསམ་གྱི་འདུག། ཨ་ནེ་ཁྱེད་རང་གི་ད་འབོད་ཚིག་གཉིས་པ་དེ་ལས་འགུལ་གསུང་ད། ད་གལ་སྲིད་ཁྱེད་རང་སྤྱི་འཐུས་གོ་སྐབས་ཐོབ་པ་ཡིན་ན། ལས་འགུལ་སྤེལ་ཡས་དེ་ལ་ཨ་ནེ་དམིགས་བསལ་གྱི་འཆར་གཞི་འདྲ་བོ་དེ་འདྲས་ག་རེ་འདྲ་བོ་ཞིག་ཡོད་ན།
ལགས་རེད་ད་འབོད་ཚིག་གཉིས་པ་དེ་ལས་འགུལ་རེད་ད་དེ་གལ་ཆེ་ཤོས་གཅིག་རེད་ད་གལ་ཆེ་ཤོས་ནང་ནས་ཆེ་ཤོས་གཅིག་རེད་གང་ལགས་ཟེར་ན་ང་ཚོ་ད་གིན་གོང་དུ་ཞུས་པའི་ནང་བཞིན་རེད་ང་ཚོ་སྒྲིག་འཛུགས་འདི་འཐབ་རྩོད་ཀྱི་སྒྲིག་འཛུགས་གཅིག་རེད་ཨ་ནི་ལྔ་བཅུ་ང་དགུ་བོད་ཤོར་བའི་རྗེས་ཀྱི་ད་བོད་པ་སུ་འདྲ་ཞིག་སྐྱེས་པ་ཡིན་ན་རེད་དེའི་རྗེས་ཀྱི་སྐྱེས་སྐྱེས་པ་ཆ་ཚང་ལོགས་ལ་ཡག་ཨ་ནི་འཐབ་རྩོད་པའི་གི་འགན་གཅིག་དང་ལས་འགུལ་ཁྱེར་ཡས་ཀྱི་འགན་གཅིག་ཡོད་རེད། དེ་ཡིན་དུས་ཙམ་པ་ལ་ཡང་ང་ཚོ་བོད་དེ་ཨ་ནི་རྒྱ་མིའི་ལག་པ་ནས་ཚུར་རག་གི་ཡོད་ན་རེད་བོད་དེ་ཨ་ནི་ཅིག་གི་མིང་དོན་མཚུངས་པའི་རང་སྲིད་རང་སྐྱོང་རག་གི་ཡོད་ན་གང་ལྟར་ནས་བོད་མི་ལ་ཡང་ཨ་ནི་མིང་དོན་མཚུངས་པའི་གི་ཆབ་སྲིད་དང་བསམ་བློའི་གི་རང་དབང་ཅིག་མ་རག་བར་དུ་ང་ཚོ་འཐབ་རྩོད་འདི་འགྲོ་བསྡད་གི་རེད་དེ་ཡིན་དུས་ཙམ་པ་ལ་ཡང Australasia ནང་ལོགས་ལ་ད་ལྟ་ལས་འགུལ་མང་པོ་ཡོད་པའི་ནང་ནས་གལ་ཆེ་ཤོས་ཅིག་དེ་ཨ་ནི་བོད་ནང་ལོགས་ལ་འགྲོ་འོང་གི་ཐོབ་ཐང་དང་ཨ་ནི་ད་ལྟ་ཨིན་ཇི་ནང་ཞུས་ན Reciprocal Access to Tibet law ཟེར་ད་ལྟ་ཨོ་སྟྲེ་ལི་ཡ་དེ་བྱས་ཡོད་རེད་དེ་འདྲའི་དགའ་པོ་ཅིག་ང་ཚོ་ད་ལྟ་ཤུགས་རྒྱག་ཡག་གི་ནུས་པ་ཅིག་བཏོན་བསྡད་ཡོད་རེད་དེའི་སྒང་ལ་ཡ་སྔོན་མ་སྤྱི་འཐུས་རྙིང་པ་སྐྱིད་འཛོམས་ལགས་ཀྱིས་དེ་བྱས་བསྡད་ཡོད་རེད་ད་སྔོན་མ་སྤྱི་འཐུས་རྙིང་པ་ཟེར་ན་མ་རེད་ད་ད་ག sorry སྤྱི་འཐུས་ལས་ཐོག་རེད་བ། སྤྱི་འཐུས་ལས་ཐོག་གིས་དེའི་སྒང་ལ་ཤུགས་རྒྱབ་བྱས་བསྡད་ཡོད་རེད་ད་ཁོ་རང་སྤྱི་འཐུས་བྱེད་མཁན་མེད་པ་ཡིན་ནི་རེད་ད་སྤྱི་འཐུས་སུ་སླེབས་ནས་དེའི་སྒང་ལ་ཡ་ཡིན་ཀུན་གོ་མཉམ་གཤིབ་ཀྱི་ཐོག་ནས་ལས་ཀ་བྱས་བྱས་ཤུགས་རྒྱག་ཡག་དེ་གལ་ཆེ་ཤོས་གཅིག་དེ་བྱེད་ཀྱི་རེད་ཨེ་གཉིས་པ་དེ་ལ་ཡ་གྲོས་ཚོགས་འཐུས་མི་ཙམ་མ་ཡིན་པའི་ཀྱི་གཞོན་སྐྱེས་མང་པོ་ཅིག་ད་ང་དང་ལོ་གཅིག་པ་ཡིན་བསྡད་པ་ང་ལས་ལོ་ཆུང་བ་ཡོད་བསྡད་པའི་ཀྱི་མཐོ་སློབ་ཁག་དང་གཙུག་ལག་སློབ་གཉེར་ཁག་ལ་ཡོད་བསྡད་པའི་ཀྱི་གཞོན་སྐྱེས་མང་པོ་ཅིག་ལ་ཡ་འབྲེལ་བ་བྱེད་པའི་ཐོག་ནས་ཁོང་ཚོ་མ་འོངས་པ་ལ་ཡ་མགོ་འཁྲིད་བྱེད་མཁན་ཅིག་ཡིན་དུས་དེ་འདྲའི་ཀྱི་མགོ་འཁྲིད་ཀྱི་དམིགས་པ་དང་ལང་ཀ་དང་རེ་བ་ཡོད་བསྡད་མཁན་མི་དེ་ཚོ་ཚང་མ་ཚུར་ཅིག་ང་ཚོ་ཀྱི་བོད་དོན་ཀྱི་འཐབ་རྩོད་སྒང་ལ་ཡ་ཨ་ནི་སེམས་ཤུགས་སླེབས་ཡ་དང་རྒྱབ་སྐྱོར་སླེབས་ཡ་ཅིག་བཟོ་ཐུབ་ཡ་ཀྱི་ཐབས་ཤེས་བྱེད་ཀྱི་ཡིན་ཟེར་བྱས་རྗེས་འདི་ཞུ་བ་ཡིན། ཨོ་ལགས་སོ་ཨ་ནི་ད་ཁྱེད་རང་གི་འབོད་ཚིག་གསུམ་པ་དེ་ལེགས་བཅོས་བྱ་དགོས་འདུག་པ་ཉིད་ཀྱིས་ག་རེའི་སྐོར་ལ་ལེགས་བཅོས་བྱེད་དགོས་པ་མཐོང་གི་ཡོད་ན། དེ་ལེགས་བཅོས་བྱེད་པ་ལ་ཁྱེད་རང་གིས་དམིགས་བསལ་ནུས་པ་ག་རེ་འདོན་ཐུབ་ཀི་རེད་དགོངས་ཀྱི་ཡོད་ན།
ལགས་རེད་ད་ངའི་འབོད་ཚིག་གསུམ་པ་དེ་ལེགས་བཅོས་རེད་ད་སྤྱི་བཏང་འབོད་ཚིག་རེད་དེ་ནང་ལོགས་ལ་ཆ་ཤས་མང་པོ་ཞིག་བཅུག་ཡོད་རེད་ད་ཡིན་ནའི་ལས་ཁོ་ད་མདོ་དེ་འདུག་ཏུ་འདུག་དུས་ཅིག་ཞུས་ཟེར་ན་བསམ་སོང་ད་ལེགས་བཅོས་ཟེར་དུས་ཙམ་པ་ལ་ཡ་ད་ལྟ་ང་ཚོས་ལེགས་བཅོས་མང་པོ་དགོས་པའི་ནང་ནས་གཅིག་དེ་ད་ལྟ་ང་ཚོ་གྲོས་ཚོགས་ཀྱི་ནང་ལོགས་ལ་སྒྲོམ་གཞི་དེ་ལ་ཡ་འགྱུར་བ་ཞིག་དགོས་ཀི་འདུག་ག་རེ་ཟེར་ན་བོད་པ། ཕྱི་རྒྱལ་ལ་ཡོད་པ་དང་རྒྱ་བལ་འབྲུག་གསུམ་ལ་ཡོད་པ་གཉིས་ཀྱང་ད་ལམ་བརྒྱ་ཆ་ལྔ་བཅུ་ལྔ་བཅུ་ཆགས་འགྲོ་གི་ཡོད་པ་ཡིན་ནའི་ལས་རྒྱ་བལ་འབྲུག་གསུམ་ནང་ལ་ཡོད་བསྡད་པའི་ཀྱི་སྤྱི་འཐུས་ལ་ཡ་རྐུབ་བཀྱག་བཞི་བཅུ་ཅིག་དང་ཕྱི་རྒྱལ་བོད་པ་བརྒྱ་ཆ་ལྔ་བཅུ་ཡོད་བསྡད་པ་ཡིན་ནའི་ལས་ཨ་ནི་རྐུབ་བཀྱག་ལྔ་མ་ཞིག་མེད་དུས་ཙམ་པ་ཕྱི་རྒྱལ་ཁག་ལ་ཡོད་བསྡད་པའི་ཀྱི་བོད་པ་འདི་སྐད་ཀྱི་བསམ་ཚུལ་གྱི་ལང་ཀ་འགྲོ་བ་དེ་ཉུང་ཉུང་ཞིག་པོ་ཞིག་ཆགས་འགྲོ་གི་ཡོད་པ་ཡིན་དུས། དེའི་ཀྱི་སྒྲོམ་གཞི་དེ་གྲོས་ཚོགས་ཀྱི་སྒྲོམ་གཞི་ནང་ལོགས་ལ་ད་གཅིག་གི་ཕྱི་རྒྱལ་དཔེར་ན་བྱང་ཨ་མི་རི་ཀ་དང་ཡུ་རོབ་ནས་སྤྱི་འཐུས་ཡང་གནས་སྤར་བྱེད་དགོས་ཡ། ཨ་ནི་ཨོ་སྟྲེ་ལེ་ཤི་ཡ་དང་ད་ལྟ་བྱང་ལྷོ་ཤར་ཨེ་ཤི་ཡའི་ནང་ལོགས་ནས་སྤྱི་འཐུས་གནས་སྤར་བྱེད་དགོས་ཡ་ད་གྲངས་ཀ་མང་ཉུང་འགྱུར་བ་འགྲོ་གི་རེད་བ་ཡུ་རོབ་དང་འདྲ་བ་ལ་མི་མང་ང་ཡོད་རེད་ཨ་རི་འདྲ་བ་བྱང་ཨ་མི་རི་ཀ་མི་མང་ང་ཡོད་ཨོ་སྟྲེ་ལེ་ཤི་ཡ་ལ་མི་ཉུང་བ་ཡོད་དེ་ལྡི་ལི་སྤར་དགོས་ཀྱི་སྤྱི་འཐུས་ཀྱི་རྐུབ་བཀྱག་ཅིག་ལ་ཡང་འགྱུར་བ་འགྲོ་དགོས་ཡ། ད་ག་ནང་བཞིན་གྱི་ཨ་ནི་རྒྱ་བལ་འབྲུག་གསུམ་ནས་ཨ་ནི་སྤྱི་འཐུས་ཏོག་ཙམ་ཉུང་དུ་གནང་དགོས་ཡ་གང་ལྟར་སྤྱི་ཡོངས་ཐོག་ནས་གྲོས་ཚོགས་ནང་ལོགས་ལ་སྤྱི་འཐུས་བཞི་བཅུ་ཞེ་ལྔ་ལས་མང་ང་མ་དགོས་པ་བྱེད་དེ་འདྲས་ཀྱི་ད་བསམ་བློ་གཅིག་རེད་ད་དེ་འདྲ་དེ་བཞིན་གྱི་ད་འདྲ་བཅའ་ཁྲིམས་དང་སྒྲིག་གཞི་ཁ་ཤས་གཅིག་ལ་ཡ་འགྱུར་བ་དགོས་ཀྱི་ཡོད་པ་གཅིག་ང་རའི་བསམ་བློ་ནང་ནས་ཧ་གོ་གི་ཡོད་སྔོན་མ་ནས་དེ་འདྲས་ཀྱི་བསམ་དེ་གི་དེ་གཉིས་ཀ་ལ་ཡ་ཨ་ནི་གཅིག་འགྱུར་བ་བཏང་ཡ་ད་དེ་ག་ལ་ཡ་གཅིག་ད་སྒྲིག་གཞི་བསྐྱར་བཅོས་ཡིན་ན་རེད་བཅའ་ཁྲིམས་བསྐྱར་བཅོས་བྱེད་དགོས་ཀྱི་ཡོད་ན་གྲོས་ཚོགས་འཐུས་མི་མ་ཆགས་པ་བྱེད་ས་ཟིན་མེད་པའི་ཡིན་དུས་ཙམ་པ་ལ་ཡ་ཨ་ནི་གྲོས་ཚོགས་འཐུས་མི་ཆགས་པ་ཡིན་ན་དེ་འདྲས་སྒང་ལ་ཡ། འགྱུར་བ་འགྲོ་མིན་ལ་མ་ལྟོས་པའི་ཀྱི་སོ་སོའི་ངོས་ནས་འགན་འཁྱེར་བྱས་བོད་ཀྱི་ནང་ལོགས་ལ་ཡ་ད་ང་ཚོ་དབྱིན་ཇི་སྐད་ནས Initiative ལ་འགན་འཁུར་དང་ལེན་བྱེད་དགོས་པ་དེ་ཏན་ཏན་བྱེད་ཀྱི་ཡིན། དཔེར་ན་ང་ཚོ་དཔེ་མཚོན་ཆུང་ཆུང་ཅིག་ཞུས་པ་ཡིན་ན་ལས། ང་ཚོ་སྲིད་སྐྱོང་ལངས་ཡག་གི་ཆ་རྐྱེན་གཅིག་ག་རེ་ཟེར་ན་བཀའ་བློན་ཐེངས་མ་གཉིས་སྐབས་གཉིས་བྱས་ཚར་ན་སྲིད་སྐྱོང་ལངས་ཆོག་གི་མེད་ཟེར་ལབ་ཡོད་རེད་བཀའ་བློན་བྱས་པ་དང་སྲིད་སྐྱོང་བྱས་པ་གཉིས་ས་དང་གནམ་གྱི་ད་ཁྱད་པར་མེད་པས་ལགས། གང་ལ་གང་འཚམ་གྱི་ལས་འགན་ལྗིད་ཁོག་ལྗིད་ལོས་དང་གང་ལ་གང་འཚམ་ཅིག་གིས་མི་དམངས་ཀྱི་སྲིད་སྐྱོང་འོས་བསྡུ་ཐད་ཀར་བྱེད་ཀྱི་ཡོད་རེད་བཀའ་བློན་འོས་བསྡུ་ཐད་ཀར་བྱེད་ཀྱི་ཡོད་མ་རེད་དེ་འདྲ་གི་བཀའ་བློན་ཟེར་དུས་ལས་ཁུངས་གཅིག་གི་འགན་འཁྱེར་མཁན་རེད་སྲིད་སྐྱོང་ཟེར་དུས་སྤྱི་ཡོངས་ཐོག་ནས་འགན་འཁྱེར་མཁན་ཡོད་དུས་བཀའ་བློན་ལོ་གཉིས་བྱས་ཚར་བ་ཡིན་ན་དུས་སྐབས་གཉིས་བྱས་ན་ད་དུང་མི་དེ་སྲིད་སྐྱོང་བྱེད་ཡས་འོས་བབས་མང་བ་ཡོད་རེད་བ་དེ་བཅའ་ཁྲིམས་ནང་ལོགས་ལ་དེ་བཀའ་བློན་ཐེངས་གཉིས་དེབ་དེབ་བྱས་ཚར་བ་ཡིན་ན་སྲིད་སྐྱོང་བྱེད་ཆོག་གི་མེད་ཟེར་ཡས་ཅིག་རེད་འོ་འདི་འདྲ་བྱས་ནས་ང་ཚོ་འགྱུར་བ་དགོས་ཀྱི་འདུག་ཟེར་བྱས་ཀྱང་ད་ལྟ་དེ་ཚོ་དཔེ་མཚོན་གཉིས་ཙམ་ཅིག་རེད།
ཨ། དེ་ནས་ད་སྤྱི་པ་གི་ལས་ཀ་གཅིག་བྱེད་དགོས་ཀྱི་ཡོད་ན། ཨ་ནི་དཔལ་འབྱོར་དང་དུས་ཚོད་མང་པོ་གཅིག་བློས་གཏོང་བྱེད་དགོས་ཀྱི་ཡོད་རེད་ཨ་ནི་མ་ཚད་ཕྱི་ནང་གི་མཐུན་རྐྱེན་མང་པོ་གཅིག་འཛོམས་དགོས་ཀྱི་ཡོད་རེད་ཨ་ནི་ཁྱེད་རང་ད་ཨོ་སི་ཀྲི་ལི་ཡའི་ནང་ལ་འབྱོར་ནས་ལོ་གཉིས་ཙམ་མ་གཏོགས་འགྲོ་གི་ཡོད་མ་རེད་དེ་འདྲ་ཡིན་དུས། ད་གལ་སྲིད་སྤྱི་འཐུས་ཀྱི་འོས་ཐོབ་པ་ཡིན་ན་ཨ་ནེ་ཕ་ཚོ་འགྲོ་ཡག་གི་ཡིག་ཆ་སྒང་ནས་རེད་དེ་ནས་སྤྱི་པ་གི་ལས་འགན་འཁུར་བ་ལ། དུས་ཚོད་དང་དཔལ་འབྱོར་སྒང་ནས་དཀའ་ངལ་དང། འགོག་རྐྱེན་དེ་འདྲས་གཅིག་འཕྲད་ཀྱི་རེད་བསམ་གི་ཡོད་ན་མེད་ན། ལ་རེད་ད་དེ་དྲི་བ་དེ་གནད་འགག་ཆེན་པོ་རེད་ལ་དེ་ང་ད་ལྟ་ཐད་ཀར་འབྲེལ་བ་ཆགས་བསྡད་ཡོད་རེད་དེ། བསམ་གི་ཡོད་དངོས་གནས་དཀའ་ངལ་དེ་འདྲས་ཡོང་གི་རེད། ཨ་ནེ། ང་དེ་སླེབས་ནས་ལོ་གཉིས་མ་འགྲོ་ཡོད་མ་རེད་དེ་ལས་དེ་ལ་ཡང་ང་དེ་སླེབས་ནས་ལོ་གཅིག་འགྲོ་ལ་མ་འགྲོ་ལ་གཅིག་ལ་ཡང་བོད་རིགས་མཐུན་ཚོགས་ཀྱི་ཨ་ནེ། རྒྱུན་ལས་དང་ཚོགས་གཙོ་ལ་བདམས་པ་རེད་ད་དེ་ཁོང་ཚོ་གི་དེ་སླེབས་ནས་ལོ་གཅིག་མ་ཟིན་མ་ཐུག་ནས་ཧ་གོ་གི་ཡོད་རེད་དེ་ལ་བདམས་གི་ཡོད་རེད་དེ་བདམས་གི་ཡོད་དུས་ཕྱོགས་གཅིག་ནས་མིས་ཡིད་ཆེས་དང་བློས་འགེལ་བྱས་ནས་བདམས་གི་ཡོད་རེད་བསམ་གི་འདུག་ཨ་ནི་དེ་འདྲས་བདམས་ཡོང་དུས་སོ་སོ་ཡིན་ནའི་ལས་ཚོགས་གཙོ་བྱེད་ཀྱི་མིན་ལབ་པའི་གི་བསམ་བློ་དེ་སླེབས་ཀྱི་ཡོད་མ་རེད་བ་ད་རྒྱུན་ལས་བྱེད་ཀྱི་མིན་ཟེར་ད་ཚོགས་གཙོ་དང་རྒྱུན་ལས་ག་རེ་བྱས་པ་ཡིན་ནའི་ག་འདྲ་སླེབས་ཡོད་རེད་བོད་ཀྱི་ནང་སླེབས་བསྡད་ཡོད་རེད་བ། འདི་བྱེད་ཡོང་དུས་བསམ་པ་བསམ་བློ་གཅིག་བཏང་ཡོང་དུས་སོ་སོ་དེ་ལས་གསར་པ་རེད་འགྲོ་སྟངས་ས་གནས་ཀྱི་གནས་ཚུལ་མང་པོ་ཞིག་ཤེས་ཀྱི་ཡོད་མ་རེད་དེ་ལས་མང་ཚོགས་ཀྱི་ངོས་ནས་ནི་ཁྱེད་རང་རྒྱུན་ལས་བྱེད་དགོས་རེད་ཚོགས་གཙོ་བྱེད་དགོས་རེད་ལབ་དུས་སོ་སོས་བྱས་ཤག་ཤག་བྱས་ཡོང་དུས་བསམ་བློ་གཅིག་བཏང་ཡོང་དུས་ང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་ནི་ཞབས་ཞུ་ཞབས་ཞུ་ལ་ནི་མཁན་ཚ་པོ་རེ་བོ་བྱོས་རེད་སྤྱི་ཚོགས་ནང་ལོགས་ལ་གཅིག་འགན་གཅིག་འཁྱེར་དགོས་ཀྱི་ཡོད་པ་ཡིན་ན་སོ་སོ་སེམས་ཤུགས་དེ་གལ་ཆེ་ཤོས་རེད་ཤག་ད་གལ་ཆེན་པོ་མང་པོ་ཚང་དགོས་ཀྱི་རེད་བ་སེམས་ཤུགས་ཡོད་ན་ཨ་ནེ་ཁོ་ཤུགས་མ་ཐུག་གི་སོ་སོའི་ནང་ལ་དཀའ་ངལ་ཏོག་ཙམ་ཞིག་ཡོད་པ་ཡིན་ནའི་ལས་སྤྱི་པའི་ལས་དོན་སྒང་ལ་ཡང་དུས་ཚོད་བཏང་ཐུབ་ཀྱི་འདུག་ཤུགས་བརྒྱབ་ཐུབ་ཀྱི་འདུག་སེམས་ཤུགས་མེད་པའི་མི་ཞིག་ཡིན་ན་ཨ་ནེ་ཁོ་ལ་དངུལ་ས་ཡ་མང་པོ་ཡོད་ནའི་ལས་ཨ་ནེ་དུས་ཚོད་ཆུ་ཚོད་ཉི་ཤུ་རྩ་བཞི་མ་གཏོགས་ཡོད་མ་རེད་ཉི་མ་གཅིག་ལ་ཁོ་ལ་ཆུ་ཚོད་ཉི་ཤུ་རྩ་ལྔ་ཡོད་ནའི་ལས་ཁོ་གི་སྤྱི་པའི་དོན་དག་ལ་དུས་ཚོད་བཏང་གི་མ་རེད་འོ་འདི་རེད་འདི་ཡིན་དུས་བསམ་པ་ལ་ཡ་སོ་སོས་ཀྱི་སེམས་ཤུགས་དང་སྤྱི་སེམས་ཤུགས་ཆེན་པོ་ཡོད་ན་ཨ་ནེ་ཁོ་གཅིག་གི་དཀའ་ངལ་ག་རེ་འཕྲད་པ་ཡིན་ནའི་ལས་ཨ་ནེ་དཀའ་ངལ་འདི་གདོང་ལེན་བྱེད་ཐུབ་ཀྱི་འདུག་འདི་འདྲ་ཡིན་དུས་བསམ་པ་གཅིག་འདི་རེད། ད་དྲི་བ་གཉིས་འདིའི་ནང་ལོགས་ལ་དྲི་བ་ཆ་ཤས་གཅིག་དེས་ད་ལྟ་ཡིག་ཆ་ཚིག་གཅིག་མང་པོ་གསུངས་བྱུང། ད་ཡིག་ཆ་འདི་གང་འདྲ་ཞིག་ཡིན་གསུངས་ན། ཉི་མ་ངེད་ཀྱིས་ང་དུ་བ་ལ Australia ལ་ཕ་གིར། དྷརམ་ས་ལ་ལ་ཡང་རྒྱ་བལ་འབྲུག་གསུམ་གྱི་སྤྱི་འཐུས་ཡིན་པ་དེ་འདྲ Australia ལ་སླེབས་པ་དེ་འདྲ་མང་པོ་མཐོང་མྱོང། སླེབས་ནས་ཨ་ནི་ལོ་གཅིག་འགྲོ་ལོ་མ་འགྲོ་ལ་གྲོས་ཚོགས་ཚོགས་གར་ཕར་འགྲོ་ཐུབ་པ་དེ་འདྲ་ངས་མང་པོ་མཐོང་སོང། ད་ཁོང་ཚོ Passport བཟོས་ནས་ནི་འགྲོ་གི་ཡོད་མ་རེད IC བཟོས་ནས་འགྲོ་གི་ཡོད་དུས་བསམ་པ་ལ་ཡང་ངེད་ཀྱིས་ཁོང་ཚོ་ལྟ་ནས་དེ་ཚོ། འབྲེལ་བ་བྱས་བྱས་ཡིག་ཆ་བཟོས་ཡ་དེ་འདྲའི་སྒང་ལ་ཡ་ལམ་སྟོན་ག་རེ་ལེན་དགོས་ཀྱི་འདུག་དེ་འདྲའི་སྒང་ལ་ཡ་ཕར་ཕྱིན། སོ་སོ་སྤྱི་འཐུས་ཆགས་པ་ཡིན་ན་ཨ་ནི་གྲ་སྒྲིག་དེ་ཚོ་གཉེར་ནས་འབྲེལ་བ་བྱེད་དགོས་ས་སུ་སུ་རེད་དོ་ཨ་ནི་ལམ་ཁ་ག་འདྲ་ཅིག་ལ་ཡ་ཁོང་ཚོ་ལ་སྐད་ཆ་དྲི་དགོས་ཀྱི་འདུག་དེ་གས་ཚང་མ་ང་རའི་བསམ་བློའི་ནང་ལ་གྲ་སྒྲིག་ཡོད་རེད་ཅེས་བརྗོད་ཤེས་རེད། དྲི་བ། མཐའ་མ་དེ་ད་ཕྱོགས་ཁོངས་ཀྱི་ས་གནས་ནང་ལ་ཡ་བོད་མི་མང་ཤོས་དེ་ཨོ་སི་ཀྲུ་ལི་ཡའི་ནང་ལ་ཡོད་རེད་ཨ་ནི་ད་ལྟའི་ཆ་ལ་ཡ་ཨོ་སི་ཀྲུ་ལི་ཡའི་ནང་ལ་བོད་མི་གི་སྤྱི་ཚོགས་ནང་ལ་ཡ་འཐུས་ཤོར་དང་མ་འདང་ས་རེད། ཨ་ནི་དཀའ་ངལ་ཆེ་ཤོས་འདྲ་པོ་དེ་ག་རེ་འདྲ་པོ་ཞིག་མཐོང་གི་ཡོད་ན། ཨ་ནི་དཀའ་ངལ་དེ་ཚོ་སེལ་བ་ལ་ཁྱེད་རང་གིས་ནུས་པ་ག་རེ་འདོན་ཐུབ་ཀྱི་རེད་དགོངས་ཀྱི་ཡོད་ན།
ལགས་དེ་ད་ཨོ་སི་ཁྲི་ལི་ཡ། ཨོ་སི་ཁྲི་ལི་ཡའི་ནང་ལོགས་ལ་སླེབས་བསྡད་པའི་གི་ད་ཨོ་སི་ཁྲི་ལི་ཡ་གཅིག་པོ་གི་རེད་ཟེར་བ་ཡིན་ན་ག་རེ་ཟེར་ང་ཚོ་དེ་ལྷོ་ཤར་ཨེ་ཤི་ཡ་དང་ཨོ་སི་ཁྲི་ལི་ཡ་ལབ་ཡོང་དུས་ཙམ་པ་ལ་ཡ་ད་ལྷོ་ཤར་ཨེ་ཤི་ཡ་དེ་ལུང་པ་མང་པོ་རེད་དེ་ལ་བོད་པ་ཞིག་བཞུགས་མཁན་ཡོད་མ་རེད་ད་ཇཱ་པན་དང་འདྲ་བ་ལ་ཡ། ཀོ་རི་ཡ་དང་ཨ་ནི་ད་ལྟ་ཐའེ་ཝན་དང་འདྲ་བ་ལ་བོད་པ་རེ་ཟུང་ཡོད་བསྡད་ཡོད་རེད་བ་ད་རེ་ཟུང་ཟེར་ནས་ཉུང་བ་འདྲ་བ་ཆགས་བསྡད་ཡོད་ད་ཨོ་སྟྲེ་ལི་ཡ་ནང་བོད་པ་མང་ཤོས་ཆགས་བསྡད་ཡོད་རེད་ད་དཀའ་ངལ་ཟེར་དུས་དཔལ་འབྱོར་གྱི་ཐོག་ནས་བསམ་བློ་བཏང་བ་ཡིན་ན་ད་འདིའི་ལུང་པ་དེ་ལ་ཡ་གཞུང་གི་ཨ་ནེ་གཅིག་གིས་ལྟ་སྐྱོང་ཡག་པོ་ཡོད་རེད་ཨ་ནེ་ཡ་སོ་སོ་སོ་ལས་ཀ་བྱེད་འགྲོ་བསྡད་མཁན་འགྲོ་བསྡད་ཀྱི་རེད་ལས་ཀ་བྱེད་མ་ཐུབ་པ་བྱས་ཏེ་སླད་ཚ་ས་ཆེར་མི་ཚེའི་འགྲོ་སྟངས་བཟོས་ཏེ་ད་སློབ་སྦྱོང་བྱས་བསྡད་མཁན་ཡིན་ན་ཨ་ནེ་དེ་ལ་དཔག་པའི་གི་ལྟ་རྟོག་བྱེད་མཁན་གཞུང་ཁོ་རང་ཡོད་དུས་ཙམ་པ་ལ་ཡ་ང་ཚོ་བོད་གཞུང་ལ་དེ་འདྲའི་རོགས་པ་རེ་བྱེད་རོགས་བྱེད་ཕ་འདྲའི་རོགས་པ་རེ་བྱེད་རོགས་བྱེད་ཟེར་བསྡད་དགོས་ཡ་གང་ཡང་ཡོད་མ་རེད་དེང་གི་གནས་སྟངས་གཅིག་རེད། ད་དཀའ་ངལ་ཆེ་ཤོས་གཅིག་དེ་མང་པོ་ག་རེ་འཕྲད་ཀྱི་ཡོད་རེད་ཟེར་ན་ཡིག་ཆ་དང་འབྲེལ་བའི་ཐོག་ནས་དཀའ་ངལ་མང་པོ་རེ་འཕྲད་བསྡད་ཀྱི་ཡོད་འདི་ང་ཚོས་འདི་གཉིས་ལ་ད་ལྟ་ཨེ་ཏི་སི་ཀྱི་འགན་འཛིན་དང་ད་ལྟ་ལས་ཐོག་སྤྱི་འཐུས་སྐྱིད་འཛོམས་ལགས་མཉམ་དུ་བཀའ་མོལ་ཞུས་པའི་སྐབས་ལ་ང་ཚོ་ཚོགས་འདུ་རོགས་དེ་འདྲའི་ཚོགས་ཡ་བྱུང་བ་རེད་ཁོང་རྣམ་ཚོ་འགན་འཁྱེར་ནས་དེ་འདྲའི་སྐབས་ལ་ཡ་མི་མིང་བསྒྱུར་ཡ་དང་དེ་འདྲའི་སྐབས་ལ་དཀའ་ངལ་རེ་ཟུང་རེ་ཟུང་འཕྲད་བསྡད་པ་དེ་འདྲའི་མང་པོ་ཞེ་པོ་ཅིག་ཡོང་གི་འདུག་ཨ་ནེ་ལོ་གི་ཕར་ཚུར་དཀའ་ངལ་འཕྲད་དེ་དེ་འདྲའི་མང་པོ་ཞེ་པོ་ཅིག་ཡོང་གི་འདུག། ཨ་ནི་གོ་ཡག་བྱས་ན་ད་དཀའ་ངལ་གཅིག་དེ་དེབ་ལྗང་གུ་གི་དངུལ་མ་སྤྲད་མཁན་མང་པོ་ཡོད་རེད་ཟེར་གི་དཀའ་ངལ་གཅིག་འཕྲད་དུས་ད་འདི་ལྟ་བུ་བྱུང་སོང་ན་ང་འདི་སྒང་ལ་ཤུགས་ཞིག་རྒྱག་མཁན་ཡིན་ག་རེ་རེད་ཟེར་ན། བོད་པའི་གི་དེབ་ལྗང་གུ་པེ་ཤ་དེ་ད་ང་ཚོ་དོན་དག Australia ནང་ལ་སླེབས་ཀྱོག་དེ་ཚོ་བརྒྱ་ཆ་དགུ་བཅུ་གོ་དགུ། ཨ་ནི་ཆབ་སྲིད་བཙོན་པ་དང་འབྲེལ་ཡོད་སྒང་ལ་སླེབས་བསྡད་ཀྱི་ཡོད་དུས་ཙམ་པ་ཁོ་འཐབ་རྩོད་ཀྱི་འགན་ཅིག་ཡོད་བསྡད་པའི་གི་མི་ཚེའི་ལོ་རྒྱུས་ཅིག་ཡོད་ཀྱོག་མི་ཅིག་གིས་དེབ་ལྗང་གུའི་པེ་ཤ་མ་སྤྲད་པ་ཡིན་ན།

ལྟ་སྐོར་སྐོར་ར་རྒྱག་པའི་སྐབས་ལ་དཔལ་འབྱོར་ག་ནས་ཡོང་འབབ་དཔལ་འབྱོར་གྲོས་ཚོགས་ནས་བཏང་གི་རེད་པས་བོད་རིགས་མཐུན་ཚོགས་ནས་བཏང་གི་རེད་པས་སོ་སོས་བཏང་དགོས་རེད་དེ་ཚོ་ང་ཚོ་འདི་སྐབས་ལ་སྐད་ཆ་བྱས་ཆགས་ཀྱི་རེད་བསམ་གོ་རེད་ཡིན་ནའི་སྙིང་མ་ང་འདི་སྐབས་ལ་སྐད་ཆ་འདི་འདྲ་བྱེད་མཁན་ཅིག་ཡིན་ང་ཚོ་བོད་སྐད་དང་འདྲ་བོད་ཨོ་གླིང་བོད་རིགས་མཐུན་ཚོགས་ནང་ལོགས་ལ་འོ་ད་དེ་འདྲ་བྱེད་སྤྱི་འཐུས་གཅིག་ག་དུས་ཡིན་ན་སྐོར་ར་རྒྱག་ག་འགྲོ་དགོས་ཡ་དེ་གལ་ཆེན་པོ་རེད་ཤག་གྲོས་ཚོགས་ནང་ལ་སྐད་ཆ་བཤད་ག་མ་འགྲོ་སྔོན་ལ་ཨོ་སྟྲེ་ལི་ཡའི་ནང་ལོགས་མི་གི་བསམ་ཚུལ་དེ་ལེན་དགོས་ཡ་དེ་གལ་ཆེན་པོ་རེད་ཤག་ད་དེ་ཡིན་གཅིག་མིན་གཅིག་སྐོར་རྒྱབ་ནས་འགྲོ་ཐུབ་ན་འགྲོ་ཐུབ་རེད་འགྲོ་མ་ཐུབ་པ་ཡིན་ནའི་ང་ཚོ་དེ་ག་ས་དྲ་རྒྱ་གི་ཆ་རྐྱེན་ཡག་པོ་རེད་ཨ་འདི་འདྲའི་ཐོག་ནས་སྐད་ཆ་བཤད་བྱས་ས་གནས་ཀྱི་ས་གནས་ལ་ཡག་པོ་རེ་རྒྱག་པར་འགྲོ་ཡ། དམིགས་བསལ་གྱི་ས་གནས་མི་འབོར་མང་པོ་ཡོད་སར་འགྲོ་བ་ལ་ཡིན་ན་འགྲོ་ཐུབ་པ་བྱེད་ཡ་བྱས་མི་འབོར་ཉུང་ཉུང་ཡོད་སར་འགྲོ་བ་ལ་ཡིན་ན་གཡང་འགུག་འགྲོ་གི་བསྡད་པའི་ནང་འགྲོ་སོང་འཕྲོད་པ་འགྲོ་བ་ཡིན་སོང་ན། ཨ་ནི་ཨེ་ཕི་ཀའི་དྲ་རྒྱ་ཐོག་ནས་འབྲེལ་བ་བྱས་ག་འགྲོ་རེད་འདི་བྱས་བྱས་ལ་ཡ། ལོ་རེ་རེ་ལ་གང་འཚམས་ཅིག་འགྲོ་ཡ་དེ་གལ་ཆེན་པོ་ཞིག་རེད་ཐུགས་འགུག་འདི་འདི་འདྲས་བྱས་བྱས་ལ་ཡ་ཨ་ནི། འགྲོ་གི་ཡིན་བྱས་བྱས་དེ་ཞུ་ཡ་ཡིན། ལགས་སོ་དེ་ཚོའི་བུ་ཚོ་ལ་ཨ་ནི་དྲི་བ་ལན་འདེབས་དང་དུས་ཚོད་བཏོན་གནང་བ་ཐུགས་རྗེ་ཆེ་ཞུ་གི་ཡིན། ལགས་སོ་ཨ་ནི་ཐུགས་རྗེ་ཆེ་ཞུ་ཡས་ཡོད་ད་ལྟ་དེ་དྲི་བ་དྲིས་ལན་དྲི་བ་འདི་གི་ཚང་མ་ལོ་གཅིག་གནད་འགག་ཡོད་བསྡད་པ་ད་གལ་ཆེན་པོ་རྐྱང་རྐྱང་ཅིག་གནང་བཞག་ཨ་ནི་ངེད་ཀྱི་ལན་དེ་ང་རང་གི་ད་གང་ཐོག་ཕྱོགས་ཕྱོགས་རེ་བོ་རེ་ཞུས་ཡོད་ཡིན་ད་སྤྱི་ཡོངས་ཀྱི་ཐོག་ནས་ཞུས་པ་ཡིན་ན་ལན་གང་ལ་གང་འཚམ་རྒྱས་པོ་གོ་ཡས་འདོད་པ་ཆེ་ཆེ་ཤ་དེ་ལ་ཡང་ཀོ་རྣམ་པ་ཚོ་གི་གསར་འགྱུར་བཏོན་ཡག་གི་དུས་ཚོད་དང་བྱས་མང་པོ་ཅིག་བཏོན་དགོས་དུས་ཙམ་པ་ལ་ང་ཚོ་དུས་ཚོད་ལ་དཔག་པའི་གི་ལན་ཐུང་དུ་ཐུང་དུ་འདི་འདྲ་ཅིག་ཞུས་བཞག་ཡོད། ཨ་ནི་གཞུག་གུ་མང་ཚོགས་ཀྱི་ནང་ལོགས་ལ་ཡ་གཅིག་གིས་ཁོ་གིས་དྲི་བ་འདི་འདྲ་གཅིག་ལ་ལན་ཏོག་ཙམ་རྒྱས་པ་དགོས་རྒྱུ་ཡོད་པ་དེ་འདྲ་དགོངས་ན་ཨ་ནི་ང་ཚོ་གཞུག་གུ་ཕར་ཕྱིན་ད་སྤྱི་འཐུས་ཀྱི་ཡར་ལངས་པའི་ད་འོས་བསྡུ་གི་ལས་རིམ་ཤུགས་ཆེན་པོ་ཞིག་འགོ་བཙུགས་པའི་སྐབས་ལ་ང་ཚོ་ལན་འདི་ཚོ་ཕར་རྒྱས་པའི་ངང་ལ་ཡར་ཞུ་ཐུབ་ཀྱི་རེད་བསམ་པ་དང་ཐུགས་རྗེ་ཆེ། རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ནི་ཨོ་སི་ཁྲུ་ལི་ཡའི་མངའ་སྡེ་ཁུན་སི་ལན་ཏྲི་ཡི་གྲོང་ཆེན་སྦིས་སྦི་ནང་གནས་སྡོད་བྱེད་མཁན་ཞིག་དང། ཁོང་ནི་དེ་སྔོན་ཁུན་སི་ལན་ཏྲི་བོད་རིགས་སྤྱི་མཐུན་ཚོགས་པ་ཡི་ཚོགས་གཙོ་དང། བོད་ཀྱི་འགྲོ་བ་མི་ཡི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་ནང་ཉམས་ཞིབ་ལས་རོགས། གཞན་ཡང་བོད་ཀྱི་རྒྱལ་ཡོངས་མང་གཙོ་ཚོགས་པ་དང། རྒྱལ་སྤྱིའི་དབུ་མའི་ལམ་མི་དམངས་ལས་འགུལ་ཁང་སོགས། ཚོགས་སྡེ་ཁག་འདྲ་མིན་གྱི་རྒྱུན་ལས་དང་ཕྱག་ལས་གནང་མྱོང་ཡོད་པ་རེད། ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།